འདི་སྒང་ལ་ཡ་ཁོ་རང་ཚོའི་གི་ད་མཐོ་ཤོས་དེ་སུ་རེད་ཟེར་ལབ་ན་ཨ་ནི་རྒྱལ་པོ་ཁོ་རང་ཡིན་པ་བྱེད་ཨ་ནི་གཞན་པ་ཚང་མ་རེད་བ་ཨ་ནི་ད་ཆོས་ལུགས་ཚང་མ་གཅིག་མཚུངས་ཅིག་ཡིན་ཟེར་ལབ་དགོས་རེད་ད་སྲིད་ཇུས་འདི་ནང་ལ་ཡ་གཞན་པ་ག་རེ་ཡོད་ཟེར་ལབ་ན་ཨ་ནི་ཆོས་ལུགས་ཆ་ཚང་ལ་ཡ་སོ་སོའི་གི་ད་བསམ་ཚུལ་ཨ་ནི་ཕ་གི་ལ་ཡ་དཔུང་ཡག་ག་ཅིག་ཐོབ་ཐང་དེ་ཡོད་རེད་ལབ་དགོས་རེད་ད་ཡིན་ན་ལེ་ཁོ་རང་ཚོའི་གི་རྒྱལ་པོ་ཐོག་ལ་ཡ་ནག་པོ་ལབ་ཆོག་ཡོད་མ་རེད་ད་འདི་འདྲ་ཅིག་ལབ་དགོས་རེད་རོད་ད་ཨག་པར་གི་དུས་ཚོད་སྐབས་སུ་དམིགས་བསལ་གི་ཁོ་རང་གི་སྲིད་ཇུས་དེ་ག་རེད་ཟེར་ན Secularism།

ད་ཕ་ཏེ་པུར་སིག་རི་ལ་སྤོས་དགོས་རྒྱུ་མཚན་དེ་ག་རེད་ཟེར་ན་གར་ཅིག་ན་ན་ཨ་ནི་ཕ་གི་དེ་ལ་ཡ་ཨ་ནི་ཤེག་མི་ནུ་མི་དིན་ཆི་སི་ཏི་རེད་བ་ཨ་ནི་ཅིག་ད་ལྟ་བླ་མ་དཔེ་མི་སྲིད་པའི་སྐད་གྲགས་ཆེན་པོ་ཞིག་རེད་བ་ཁོ་རང་གི་ཨ་ནི་ལྷ་ཁང་དེ་ཕ་གི་ཡོད་རེད་བྱས་ཙང་ཨ་ནི་དེ་ལ་ཡ་མི་མང་པོ་ཞེ་པོ་ཅིག་མང་པོ་སླེབས་ཀྱི་རེད་གནས་མཇལ་ག་བྱས་ཙང་ཨ་ནི་ཁོ་རང་གི་དེ་ལ་བསམ་བློ་བཏང་བྱས་ཨ་ནི་རྒྱལ་ས་དེ་ཕ་གི་སྤོས་རེད་བ་དེ་དང་མཉམ་དུ་ལ་ཡ་ཨ་ནི་རྒྱལ་ས་ཕ་གི་སྤོས་དགོས་རྒྱུ་མཚན་གཉིས་པ་དེ་ག་རེད་ཟེར་ན་ཨ་ནི་གུ་ཇ་རཏ་དང་དི་ལི་ག་ཅིག་རེད་བ་ཚོང་ག་ཅིག་ཨ་ནི་ལམ་ཁ་གཙོ་བོ་དེ་ན་བ་འཁེལ་བསྡད་ཡོད་རེད།

བ། ནི་ནུབ་ཕྱོགས་དང་བྱང་ཕྱོགས་ཀྱི་ནི་ས་ཆ་དེ་གའི་ཆ་ཚང་མངའ་འོག་བསྡུ་ཡག་ཆེད་དུ་ལ་ཡ་ཨ་ནི་རྒྱལ་ས་དེ་གང་ལ་སྤོས་རེད། ད་ཡང sixteen forty three སྐབས་སུ་ཡང་བསྐྱར་གོ་ནས་བ་ཁོང་ཚོ་རྒྱལ་ས་དེ་སྤོས་རེད་རྒྱལ་ས་ག་པར་སྤོས་རེད་ཟེར་ན་ཤ་ཧ་ཇ་ན་བ་ད་ད་ནི་ད་ལྟའི་ཆ་ལ་ཡང་ཤ་ཧ་ཇ་ན་བ་དེ་ག་རེད་ཟེར་ན་རྡི་ལི་རེད་ཨེ་གེ། ད་རྡི་ལི་ལ་ཕ་གི་དེ་ལ་སྤོས་ཁོ་རང་ཚོས་གི་ཨ་ནི་ཕ་གི་དེ་ལ་ཡང་ཁང་པ་མང་པོ་ཞེ་པོ་ཅིག་བཟོས་རེད་དཔེར་ན་ཆ་བཞག་ན་ཇ་མ་མ་ཤི།